པའི་སྣོད་དེ། ཞབས་རྡོལ་དེ་བ་མེན་པ་བྱེད། ཁ་སྦུབ་བཞག་པ་མེན་པ་བྱེད། དྲི་མ་ཅན་མེན་པ་བྱེད་དགོས་རེད་དང། སྣོད་ཁ་སྦུབ་ལོག་བཞག་ཡོད་ན་ཨེ་ན་མ་བྱིན་གྱི་ཅོག་ཁའི་བླུགས་ནས་ཕྱག་སུ་བླུགས་དུས་ཕྱི་ལོགས་ལ་བཞུར་འགྲོ་གི་རེད་ནང་ལོགས་འཛུལ་གི་མ་རེད། ཨ་ནི་ཡ་ཁ་ཡར་བསླངས་ཤ་ཁ་བྱས་ནས་ཐིག་ལུགས་ཞག་ཡོད་ན་བླུགས་ཚད་ཙམ་འཛག་འགྲོ་གི་རེད་སྡོད་གི་མ་རེད་ཕན་ཐོགས་གི་མ་རེད། ད་ཁོ་གའི་ཁ་བསླངས་བཞག་ཡོད་ནའི་ནང་ལོགས་དྲི་མ་བཙོག་པ་རུལ་དེ་སྤྲད་པས་ཅོག་གྲོགས་དེ་འདྲ་འགུལ་དེ་ཡོད་ན་དེ་ལ་བླུགས་ཁ་བྱས་ད་འདོད་ལས་དེ་དྲི་མ་དེ་གི་རྫས་ནི་ཟ་ལོ་གི་མ་རེད་ཕན་མ་ཐོགས་པ་ཆགས་གི་རེད་ད་ག་ནང་བཞིན་བས་ཐོག་མ་བས་ཆོས་གསུངས་པའི་གོ་དུས་ཙང་ན་བས་ཨ་ཡིན་ཨོ་ཡིན་བྱས་བསམ་བློ་གཞན་དག་ལ་གཡེངས་ཆགས་སྡང་རྨོངས་གསུམ་གི་དོན་དག་ལ་བག་ཡེངས། ཅིག་སོ་སོའི་པའི་དོན་དག་འཇིག་རྟེན་གྱི་པའི་སྲིད་དོན་འགྲོ་ཡག་གི་སྐོར། དེ་འདྲའི་དང། ད་གང་ཡིན་ནི་མེད་ནས་ཆགས་སྡང་རྨོངས་གསུམ་འདོད་ཆགས་ཀྱི་ཡུལ་དང་ཞེ་སྡང་གི་ཡུལ་གཏི་མུག་གི་ཡུལ་དེ་འདྲ་ལ་པ་བསམ་བློ་འཁོར་ནི། བླ་མས་བཤད་ཡག་དེ་པའི། ཁ་ཤས་ཀྱི་རྣ་བ་ལ་ཡང་མ་གོ་ངེས་དེ་འདྲ་ཡོང་གི་རེད། ཁ་ཤས་གོ་རྒྱུ་གོ་བ་ཡིན་པ་ལ་སྒྲ་གོ་ཙམ་མ་གཏོགས་དོན་དག་ག་རེ་ཟེར་ནི་མ་གོ་ངེས་ཡོང་གི་རེད། དེ་འདྲ་བྱས་ན་སྣོད་ཁ་སྦུབ་པ་རེད། སེམས་ལ་རྩ་ནི་གོ་ཡག་ཡོད་མ་རེད།

ལམ་སང་གཡུག་བཞག་ན་ཁྱོད་འདྲའི་ཆོས་གྲོལ་ལོང་མེད་ནི་པའི་བརྗེད་འགྲོ། དགོན་གྲྭ་ལྷ་ལས་དུས་བཤད་རྒྱུ་མེད་ད་རེས་ག་རེ་གསུངས་ཧ་རྩ་ནི་མ་གོ། གནས་ཚང་ལ་ཕར་ལོག་འགྲོ་དུས་ག་རེ་གསུངས་གསུངས་ན་ཨ་ཅེ་སོང་ནི་སོང་སོང་མང་པོ་བྱས། ད་དྲན་གི་མི་འདུག་ཟེར་ངེས་རེད་བ་དེ་འདྲས་བྱས་ན་ཞབས་རྡོལ་སོང་བ་རེད་མར་འཛག་སོང་བ་རེད། ཕན་ཐོགས་ཡོད་མ་རེད། ད་ཡང་ཡིད་ཁེགས་རྒྱུ་ཁེགས་ཤེས་རྒྱུ་ཤེས་ཨ་ད་རེས་ཅེ་ཅེ་སོང་སྙང་སྙང་སོང་སོང་ཟེར་བ་ཡིན་པ་ལ་བསམ་བློ་ངན་པ་བྱས་ཚེ་འདིའི་བསམ་བློ་འགྲོ་གི་འདུག་དགྲ་འདུལ་གཉེན་སྐྱོང་གི་བསམ་པ་འགྲོ་གི་འདུག་བས་བླ་མ་ལ་སྐྱོན་རྟོག་བློ་ཡོད་པ་འགྲོ། བླ་མ་ལ་འགྲན་སེམས་ཡོད་པར་འདུག་པ་དང། ད་ག་ནང་བཞིན་མཆེད་གྲོགས་ནང་ཕན་ཚུན་ལ་པའི་ཅིག་འགྲན་སེམས་བསྐྱེད་པར་འདུག། ཕྲག་དོག་དང་འགྲན་སེམས་དེ་སྡུག་ཤོས་ཅིག་རེད། འདི་འདྲ་ཁའི་བསམ་པ་ངན་པ་ཚེ་འདི་ཚེ་འདི་འདོད་པའི་བསམ་བློ་དེ་ཡང་བསམ་བློ་ཁུལ་ལས་ནི། ཆོས་དེ་གི་ཕན་ཐོགས་ཡོད་མ་རེད། ད་དེ་འདྲས་སོང་ན་དེ་གསུམ་སྤངས་ནས། སྣོད་ཀྱི་ཡོན་ཏན་གསུམ་པའི་ལེགས་པར་ཉན་པ།

ཆོས་བཤད་མཁན་གྱི་ཀུན་སློང་བཅོས་དགོས་རེད། ཆོས་བཤད་པ་དེ་དགེ་བ་རེད་གི་ཡིན་དང་མ་དགེ་རེད་མི་དགེ་བ་རེད་ཀྱང་ཧ་གོ་ཡག་ཞིབ་པོ་ཡོད་མ་རེད། དེ་ལྟར་བླ་མ་ཆོས་གསུང་ལན་གསུང་གི་གནས་པས་གསུང་ཁ་བླ་ཁ་ལ་སངས་རྒྱས་ཆོས་ཚོགས་མ་གསུང་ཡག་དེ་ཀུན་སློང་བཅོས་ཡག་ཡིན་པའི་ཁུལ་རེད། བླ་མ་ཆེན་པོ་ཚོ་གི་ད་ཡིན་གི་རེད་ང་རང་ཚོ་ཆོས་སངས་རྒྱས་ཆོས་ཚོགས་དེ་པན་ཆ་ཅན་གཅིག་ལ་ཕྱིན་ད་ཁྱེད་ཀོ་འདི་ཚུ་ཞིག་ག་ཡ་ཡོད་མ་རེད་དེ། ཡིན་ནའི་ཀུན་སློང་བཅོས་ཁ་བྱས། ག་རེ་བྱས་ན་ཁོ་ཚོ་ཅིག་ཕན་རོགས་བྱས་ན་བསམ་པ་ཅིག་དང། ཁོང་ཚོ་ལ་ཆོས་འདི་གི་ཁོང་ཚོ་ལ་ཅིག་ཕན་པ་དང་མཐར་ཐུག་བྱང་ཆུབ་ལ་བཀོད་ཐུབ་པར་མི་བྱེད་ཀི་ཕན་ཡོན་འབྱུང་རོགས་བྱེད་ན་བསམ་པ་འགྲོ། རང་གི་བས་ཀྱི་རྙེད་བཀུར་སྙན་གྲགས་ཀྱི་འདོད་པ་མེད་པར་འགྲོ། ཨ་བཤད་ཡག་ཆོས་དེ་མ་ནོར་ཅིག་བཤད་དགོས། བསམ་པ་བཟང་པོས་བཤད་པ་ཡིན་པ་ལ་བཤད་ཡག་དེ་ཧ་ལོག་བྱེད་སྟངས་ལོག་ཆོས་ལོག་འདྲ་བཤད་ན་ཡང་མ་འགྲིག་པ་རེད། ཆོས་ཀྱི་སྦྱིན་པ་མ་རེད་པ་རེད། ཆོས་སྦྱིན་ཉོན་མོངས་ཅན་མིན་པས་མདོ་སོགས་ཡང་དག་ཇི་བཞིན་སྟོན་བྱེད་པ། ཀུན་སློང་ཉོན་མོངས་པ་ཚེ་འདི་སྣང་གི་རྙེད་བཀུར་སྙན་གྲགས་སོགས་ཀྱི་དབང་དུ་མ་སོང་བ་བྱས་ཆོས་སྦྱིན་ཉོན་མོངས་ཅན་མིན་པས། མདོ་སོགས་ཡང་དག་ཇི་བཞིན་སྟོན་མདོ་ལ་སོགས་པ་ག་རེ་བཤད་ཀྱི་ནི་བཤད་བྱ་དེ་ཡང་དག་པ་ཇི་ལྟ་བ་བཞིན་དུ་སྟོན་དགོས་ཀྱི་བྱེད་སྟངས་ལོག་ནས་བཤད་མི་ཉན་གསུངས་པ་འོ་འདི་རེད། ཆོས་ཀྱི་སྦྱིན་པ་དེ། དེ་འདྲ་གི་སྒོ་ནས་ཆོས་ཀྱི་སྦྱིན་པ་བྱེད་ཀྱི་ཡིན་ན་ཆོས་ཚིག་གཅིག་གིས། ཁྱིམ་པ་རྣམས་ཀྱི་བུ་དང་བུ་མོ་ནོར་དང་ལོངས་སྤྱོད་བསྐལ་པའི་བར་དུ་སྦྱིན་པ་གཏོང་བ་ལས་ཀྱང་བསོད་ནམས་ཆེ་བ་ཡོད་གསུངས། ཆོས་སྦྱིན་དེ་ལ་ཕན་ཡོན་ཞེ་པོ་ཅིག་གསུངས་ཡོད་རེད་དེ་འདྲའི་ཕན་ཡོན་ཡོང་གི་རེད། ཡིན་ནའི་སློབ་མ་བླ་མ་ང་རུབ་ཀི་བཤད་པ་བྱེད་ཡ་དེ་རང་ལ་ཉམས་མྱོང་མེད་པའི་བཤད་པ་རྒྱབ་དུས་ཙང་དོན་དག་ཅིག་ཨ་ཡོད་ན་བསམ་གྱི་འདུག། རང་ལ་ཉམས་མྱོང་མེད་པའི་ཚིག་སྐམ་གྱི་བཤད་པ། སློབ་མ་དད་བརྩོན་མེད་པའི་རྣ་དྲུང་དུ་བསྐྱལ་ནས། ཐོས་རྒྱ་སྤོབས་པ་གྲུབ་པའི་ཆོས་བཤད་དུ་འདུག་པས། དཔོན་གཡོག་གཅིག་མགོ་གཅིག་གཡོག་གི་སྣང་ཚུལ་དུ་སྐྱོ་གསུངས་ཡོད་རེད། རང་ལ་ཉམས་མྱོང་རྩ་ནས་མེད། རྒྱུས་གྲབས་རྩ་ནས་མེད་ནས་བཤད། སློབ་མ་ལ་དད་པ་ཡེ་མེད་བརྩོན་འགྲུས་ཡེ་མེད། བས། ཡིན་མདོག་ཁ་པོ་ཆ་ཟློས་ཁ་ཞེས་མི་ནས་བླ་མ་མགོ་སྐོར་སློབ་མས། བླ་མས་སློབ་མ་མགོ་སྐོར། སློབ་མས་བླ་མ་མགོ་སྐོར། ཕན་ཚུན་མགོ་སྐོར་གཏོང་རེས་བྱས་ནས། ཨ་ད་དེ་ཕན་ཐོགས་ཀྱི་ཡོད་མ་རེད། དེ་འདྲས་རེད་བྱས་ཙང། ཚང་མ་ལོག་གི་པས། དོན་ལོག་ཡང་ཡིན་ཕན་སེམས་ཡག་པོ་བྱེད་ཉེ་བོ་རེད། རྒྱུན་གཏོར་ནས་པས་བླ་མས་སློབ་མ་སྐྱོང་ལུགས་དེ་ལ་སློབ་མ་ལ།

བླ་མའི་བཀའ་ཉན་དགོས་རེད། ཅི་གསུང་བཀའ་བཞིན་སྒྲུབ་དགོས་ན་མི་གསུང་དགུ་གསུང་མ་གསུང་རོགས་གནང་བྱེད་པ་རེད་གསུང་ཚད་དུ་བྱེད་དགོས་རེད། ཅི་མཛད་ལེགས་པར་བལྟ་དགོས་ན་མི་མཛད་དགུ་མཛད་མ་མཛད་རོགས་གནང་བྱེད་པ་རེད། དེ་འདྲ་ཡིན་ན་ཡག་པོ་ཞིག་དགོས་ཀྱི་ཡོད་བླ་མ་ཡག་པོ་ཞིག་དགོས་ཀྱི་ཡོད་རེད་མ་གཏོགས། ཨ་ནི། འདི་རེད་བ། ཆེ་འདོད་ཅན་གྱི། ཨ་ནི། སྟོན་པ་དེ་སྟོན་པ་དང། འགྲན་འདོད་ཅན་གྱི་མི་འདི་རེད། འཆད་ཉན་དང། ང་རྒྱལ་ཅན་གྱི་ཆོས་བཤད་གསུམ། ཆོས་སུ་ཨེ་འགྲོ་སོམས་ཤིག་ཨང་ངོ་གསུངས་ཡོད་པ་རེད། ཆེན་པོ་ཆེ་འདོད་ནི་ཆོས་བཤད་ཁག་ཅིག་མིན་པ་ལ་ངས་ཡས་ཀྱི་བླ་མ་ཅིག་མན་མན་བླ་མ་ཅིག་ཡས་ཡིན་ཆེན་པོ་བྱེད་ཡག་གི་འདོད་པ་ཡོད་མཁན་བླ་མ་དེས་པའི་སྟོན་པ་ཨ་རེ་མེ་རི་རྗེས་ཀྱི་བཤད་པ་དེ་ཆོས་རེད་ཨ་ཡོང་མི་ཡོང་བསམ་བློ་ཐོངས། འགྲན་འདོད་ཅན་གྱིས་པའི་རྩོད་པ་བྱས་ནས་པའི་དཔེ་ཆ་ཀློག་མཁན་གྱི་ཨ་གསལ་དང་དཔེ་ཆ་གཏད་བཅོག་མི་ལ་པའི་ཁོ་སྲུང་སྐུ་ཞེ་དྲག་གི་པའི་རྫིག་པོ་བྱས་ནས། བྱེད་མཁན་དེ་ལ་ཁོའི་ཟེར་ཡ་དེ་ཁེགས་ཀྱི་ར་ཨ་ཡོང་ངས་ཁོ་ཁ་ཁོག་ཅིག་གཅོག་ཐུབ་ཨ་ཡོང། ཁོ་ལས་ང་དྲག་གི་ཅིག་ཨ་ཡོང་བསམ་པ་མ་གཏོགས་གཞུང་དོན་གཏན་ལ་ཕབ་ནས་སོ་སོའི་ཉམས་མྱོང་རྒྱུད་ལ་སྐྱེས་པ་ཅིག་གིས་ཐར་པའི་ཡན་ལག་དུ་འགྲོ་ཡག་ཅིག་བསམ་བློ་རྩ་ནས་མེད་ན། རྩོད་པ་དེ་ཡས་ཆོས་རེད་ཀྱི་ཨ་ཡོད་མི་ཤེས་གསུངས་པ་རེད། ཨ་འདི་འགྲོ་མགོན་གཙང་པ་རྒྱ་རས་ཀྱིས་གསུངས་པ་རེད་དེ་འདྲ་ཡིན་ཙང་ང་རང་ཚོ་ཆོས་འཆད་ཉན་བྱེད་མཁན་བསམ་བློ་ཡག་པོ་གཏང་དགོས། ལྷག་པར་དུ་གྲྭ་སར་རྩོད་པ་བྱེད་མཁན་ཚོས་བསམ་བློ་ཡག་པོ་གཏང་དགོས་མི་ཚེ་གཅིག་ལ་རྩོད་པ་བྱེད་རང་གི་ཡིག་ཆ་དེ་དམ་པོ་བྱེད་གཞན་གྱི་ཡིག་ཆ་དེ་མེད་པར་གཏོང། ཕྱོགས་ཞེན་ཁོ་ནའི་སྒོ་ནས་རྩོད་པ་དེ་ཡ་ཆོས་སྤོང་གི་ལས་རེད། དེ་ན་གྲུབ་མཐའ་མངོན་ཞེན་དེ་ལ་བློ་མ་སྦྱར་ཟེར་དེ་ལ་ཉེས་པ་ཆེན་པོ་རྒྱལ་བ་བྱམས་པ་མགོན་པོ་ཁའི་གསུང་འདུག་དབང་ཞུས་འོང་ལ། འོ་དེ་འདྲ་ཡིན་ཙང་དགེ་རྒན་གྱིས་ཡག་པོ་བསླབ་དགོས་རེད་ཁྱོད་འདི་ལབ་ཤོག་ཁོས་འདི་ལབ་ཅིང་ཁྱོད་འདི་ལབ་ཤོག་ཅེས་ཁོག་གི་འགྲིག་གི་མ་རེད། འོ་དེ་ཚོ་ཡག་པོ་བྱས་བྱས་པ་དེ་ཆོས་སུ་སོང་བ་ཞིག་བྱུང་རོགས་བྱེད་ན་ཡག་པོ་རེད།

ཞག་རེ་ཞག་རེ་ལ་དྲག་རེ་མ་བྱུང་ན་ཟླ་བ་རེ་ལ་དྲག་རེ་ཨ་འབྲུག་དང་ཐ་མ་གཉིས་སྦས་པས་ལོ་གཅིག་ལ་དྲག་རེ་དྲུག་བྱེད་དོ་ལོ་ཕྱེད་ཐོན་པ་གཅིག་བྱས་ནས་གར་བྱས་ནས་ཤི་ཁ་ལག་ན་སིམ་པ་གཅིག་ལྟད་མོ་ལྟོས་ཨ་བསམ་པ་གཅིག་དཔེ་བསམ་བློ་ཞིག་གཏོང་ཐུབ་ན་ཨ་ནི་དཔེ་རབ་ཞིག་རེད་དེ་འདྲ་བྱས་ནས་སྒོམ་པ་ཞིག་ནི་སེམས་གོམས་ཡག་ཅིག་རེད་ཨ་ནི་བཤད་ཡག་དེ་དཔེ་དེ་འདྲའི་རང་རེད་ད་འདི་ཚོ་གང་ག་ལོག་ང་ལ་ཁ་བས་ཁ་ལོག་དེ་ངེས་ཅི་རེད་ཨ་འདི་ཚོ་ལུས་བཞག་ན་ནི་ཨ་ནི་དད་ལྡན་སེང་ཆེན་ལུས་པ་རེད། དེ་འདྲ་ཡིན་ཙང་རང་གིས་ཤེས་པ་དེ་གཅིག། དཀའ་ངལ་མ་བྱེད་པ་ཁྱེད། གང་ཐུབ་ཐུབ་འོ་འབྲི་བ་ཞུ་ཁ་ཞིག་གོ། ད་དེ་འདྲ་ཡིན་ཙང། ད་རིང་ངས་མང་པོ་མང་པོ་བཤད་བསྡད་ན། མང་དྲགས་ནས་སྐྱོན་ཡོག་རེད་ཡང་ཚིག་ཉུང་པོ་བྱས། ང་རང་ཚོ་ཀླ་ཀློ་ཚོ་ནི་གང་ག་ལོག་ལོག་ཅིག་ངོ་ཤེས་ས་ཅིག་དང་ཉེ་པོ་འདྲ་པོ་ཤ་སྟག་ཅིག་རེད། དེ་འདྲ་ཡིན་ཙང་ཐུགས་ཉེ་པོ། དགའ་ས་ཉེ་ས་ཤ་ཅིག་རེད་སླེབས་བསྡད་ཡོག་རེད།

ཆོས་གསན་ཡ་དེ་ལ་འདུ་ཤེས་དྲུག། ཟེར་ཡ་འདྲ་བོ། ཨོ་ད་དེ་འདྲ་བྱུང་ན་ཡག་པོ་ཡིན་པ་རེད་ཡ། དེ་འདྲ་རེད་ད། འདི་མང་པོ་མང་པོ་བཤད་ཡ་མི་འདུག་ད་རིང་ཆོས་འདི་ལ། གང་གིས་ཉམས་སུ་ལེན་པའི་རྟེན་གང་གིས་ཉམས་སུ་ལེན་པའི་རྟེན་གང་ཞིག་ཉམས་སུ་ལེན་པའི་ཆོས་གང་དུ་ཉམས་སུ་ལེན་པའི་གནས་གསུངས་ཡོད་རེད་ད་ཡང་སྙིང་བཤད་ན།

དབང་བཞི། སིནྡྷུ་རའི་བྱིན་རླབས་དེ་ཐོབ་སོང་ན་གྲོལ་ལམ་རྣལ་འབྱོར་མའི་ལམ་དེ་སྒོམ་ཆོག་པ་རེད་གྲོལ་ལམ་སྒོམ་རུང་རེད། ད་དེ་སྒོམ་ཡག་དེ་ག་འདྲ་སྒོམ་དགོས་རེད་ཟེར་ན་བསྐྱེད་རིམ་དང་རྫོགས་རིམ་གཉིས་རེད། དེ་དངོས་གཞི་སྒོམ་པའི་ཆོས་ཁོ་རང་གི་རྣམ་གཞག་རེད། སྒོམ་མཁན་གྱི་གང་ཟག་ཁོ་ལ་ཨོ་ད་སྨིན་ལམ་འཇུག་རུང་གྲོལ་ལམ་སྒོམ་རུང་གཉིས་ཡིན་ཙང། ཨོ་ད་རྡོ་རྗེ་རྣལ་འབྱོར་མའི་བསྐྱེད་རྫོགས་ཀྱི་དཔེ་ལམ་དེ་ལ།

བསྐྱེད་རྫོགས་སྒོམ་གྱི་སྒོམ་གྱི་བྱང་ཆུབ་སེམས་ཡང་སྒོམ་གྱི་སྒོམ་གྱི་ངེས་འབྱུང་སྒོམ་གྱི་སྒོམ་གྱི་སྐྱབས་འགྲོ་བྱེད་ཀྱི་བྱེད་ཀྱི་གང་ག་བྱེད་ས་ལས་པ་རེད་ད། ངས་ཆེས་གང་ག་གཡུག་ཤ་བ་ཡིན་ཙང། ད། དེ་འདྲ་ཡིན་དུས། ལམ་རིམ་ཅིག་ཤེས་ནི་ཤེས་དགོས་རེད་ནི་མིན། སྐྱབས་འགྲོ་ཡག་པོ་བསམ་བློ་གཏོང། སྐྱབས་འགྲོ་དེ། འདི་རེད། མེད། བསྟན་པ་སྤྱི་ཡི་དཔེ་སྒོ་འདྲ་བ་འདི་རེད། སྐྱབས་འགྲོ་མ་བྱས་ན་སངས་རྒྱས་བསྟན་པ་ལ་མ་ཞུགས་བསྡད་པ་རེད། བསྟན་པ་ལ་ཞུགས་ས་སྒོ་འདི་རེད་གལ་ཆེ་ཤོས་གཅིག་རེད། བྱང་ཆུབ་ཀྱི་སེམས་དེ་ཐེག་པ་ཆེན་པོའི་གཞུང་ཤིང་རེད། བྱང་ཆུབ་སེམས་མེད་ན་ཐེག་ཆེན་ལམ་ཀ་དང་སླེབས་པ་མ་རེད། ཐེག་པ་ཆེན་པོ་ལམ་ལ་སླེབས་ན་སངས་མ་རྒྱས་ཀྱི་བར་དང་འགྲོ་སའི་ལམ་ཀ་དེ་བྱང་ཆུབ་ཀྱི་སེམས་རེད། དཔེ་གུ་རུ་གྱི་དཔེ་གལ་ཆེ་ཤོས་ཤིག་རེད་ད། ཁོ་གཉིས་ཁོ་གཉིས་ཡོད་ན་གཞན་དག་ག་ཡོད་རུང་མེད་རུང་ད། ཅིག་ཅར་བྱེད་ཆོག་ན་ཡོང་གི་རེད་མ་གཏོགས་དེ་འདྲའི་ཅིག་རེད་ད་གྲོགས་སུ་བྱས་ཡ། ད། དུས་རྒྱུན་ནས་སྐྱབས་འགྲོ་དང། བྱང་ཆུབ་སེམས་གཉིས་ཡག་པོ་ཞིག་སྒོམ། དེའི་སྒང་ལ། དམ། རྒྱུ་ལམ་གང་རུང་ལ་དབང་བཞི་ནི་ཐོབ་ཚར་རེད་ད་དབང་དུས་སུ་ཁས་ལེན་པའི་དམ་ཚིག་དེ་ཡག་པོ་སྲུང། དམ་ཚིག་ཉམས་ཆག་སོང་ན་བཤགས་སྦྱོང་བྱེད། ལས་རུང་གཏོང། བདག་འཇུག་ཡང་ཡང་ལེན། འོ་དེ་འདྲ་སུ་བྱས་ནས་བཤགས་སྦྱོང་དུ་བྱེད། ལྷ་དང་བླ་མ་གདམས་ངག་གསུམ་ལ་དད་པ་ཡག་པོ་བྱེད། ལྷ་ལ་དད་པ་ཡོད་བླ་མ་ལ་དད་པ་མེད་ན་འགྲིག་ཡོད་མ་རེད་བླ་མ་ལ་དད་པ་ཡོད་ལྷ་ལ་དད་པ་མེད་ན་འགྲིག་ཡོད་མ་རེད་ལྷ་དང་བླ་མ་ངོ་བོ་གཅིག་པ་བཟང་པོ་རེད། ལྷ་དང་བླ་མ་ལ་དད་པ་ཡོད་ནས་གདམས་ངག་ལ་དད་པ་མེད་ཨའོ། ལེ། འདི་ཉམས་སུ་བླངས་ནས་གདམས་ངག་ཡང་དག་ཅིག་ཨེ་ཡིན་བསམ་ན་དེ་བས་ཀྱང་འགྲིག་ཡོད་མ་རེད་འགྲོ་ས་ལམ་ཀ་དེ་རེད། ལྷ་དང་བླ་མ་གདམས་ངག་གསུམ་ལ་དད་པ་དགོས་པ་རེད། འོ་ན་དེ་འདྲ་ཡོད་བྱས་ཙང་བསམ་པའི་ལམ་ལ་ཁྲིད་ཡག་གི་གཙོ་བོ་ཆེ་དད་པ་དེ་རེད། འོ་ན་དེ་འདྲའི་གི་སྒོ་ནས་ཕར་ཉམས་སུ་བླང་དགོས་ཨ་ཡིན་ཙང་གང་གི་ཉམས་སུ་ལེན་པའི་རྟེན་དེ་ལ་ཆ་རྐྱེན་ཕུན་སུམ་ཚོགས་པ་ཅིག་མ་ཚར་ནས་དེ་འདྲའི་རེ་བ་བྱུང་ན་ཡག་པོ་ཡོད་འདྲ།

ཆོས་དེ་ག་འདྲ་ཅིག་དགོས་རེད་ཟེར་ན། ཆོས་ག་རེ་བྱས་ནས་ཁྱི་དང་གློ་བ་འཕྲད་པ་འདྲ་པོ་བྱས་ནས། སུ་དང་ཐུག་ཐུག་གི་ཆོས་ག་ནས་བཤད་ཚད་ཨམ་ཅོག་ཉན་བསྡད་ན། ཡག་པོ་ཡོད་མ་རེད་ཡང་ཕན་ཐོགས་ཀྱི་ཡོད་མ་རེད་ཆོས་ཆོས་ལོག་དང་འཕྲད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་ཆོས་དེ་ལ་ཚད་མ་བཞི་ལྡན་ཅིག་དགོས་གསུངས་ཡོད་རེད། ཆོས་ཟེར་མཁན་ལ་ཚད་མ་བཞི་ལྡན་བླ་མ་ཚད་མ་ལུང་ཚད་མ་བསྟན་བཅོས་ཚད་མ་ཉམས་མྱོང་ཚད་མ་དང་བཞི་དགོས་གསུངས་ཡོད་རེད།

ཉམས་སུ་ལེན་པའི་ཆོས་དེ་ལ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་ཆོས་གསུང་ཡ་དེ་ལ་སངས་རྒྱས་ཀྱི་ཆོས་ག་རེ་གསུངས་ན་ཡང་སེམས་ཅན་གྱི་དོན་དུ་མི་འགྱུར་བ་གཅིག་ཀྱང་ཡོད་མ་རེད། དེ་ཡང་དེ་ནི་ཐེག་པ་ཆེ་ཆུང་གཉིས་སུ་ངེས་པ་རེད། ཐེག་པ་ཆེན་པོའི་ཆོས་དེ་ལ་རྒྱུ་ཕ་རོལ་ཏུ་ཕྱིན་པ་དང་འབྲས་བུ་གསང་སྔགས་གཉིས་རེད་བ། ཐེག་དམན་གྱི་ཆོས་དེ་ལ་ད་འོ་ན་ཐེག་དམན་ཆོས་དེ་དགོས་ཀྱི་མ་རེད་ང་རང་ཚོ་དགོས་ཀྱི་མ་རེད་ཟེར་རྒྱུ་ཡོད་མ་རེད་ཐེག་དམན་ཆོས་དེ་ཡང་ཉམས་སུ་བླང་དགོས་རེད།

ཁས་ལེན་དགོས། སྤྱོད་པ་བཀའ་རྟགས་ཀྱི་ཕྱག་རྒྱ་དེ་ཉམས་སུ་བླང་དགོས། དེ་འདྲ་ཡིན་ཙང་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་ཞེས་པ་རེད། ཆོས་ཀྱི་སྡོམ་བཞི་ཉམས་སུ་ལེན་སྟངས་ག་འདྲ་རེད་ཟེར་ན་ང་རང་ཚོས་ལམ་རིམ་ཉམས་སུ་ལེན་སྟངས་དེ་རེད། འདུ་བྱེད་ཐམས་ཅད་མི་རྟག་པ་ཞེས་པ་ཨ་ནི་དང་པོ། འདུ་བྱེད་མི་རྟག་པ་བསྒོམས་ན་ཨང་ག་རེ་ཡོང་གི་རེད་ཟེར་ཨ་ནི། ངེས་འབྱུང་གི་བསམ་པ་སྐྱེས་ནས་ཐར་པའི་ལམ་ལ་འཇུག་ཡག་གི་ཐོག་མར་འདུ་བྱེད་མི་རྟག་པ་སྒོམ་དགོས་རེད། འདུ་བྱེད་མི་རྟག་པ་ཡིན་ཙང་འདུ་བྱེད་དེ་ལ་ཕུང་པོ་ལྔ་རེད། ཕུང་པོ་ལྔ་རྣམ་གཞག་ཤེས་དགོས་རེད། ཕུང་པོ་ལྔ་པོ་དེ་མི་རྟག་པ་ཡིན་ཙང་མེད་པ་རང་གི་གཟུགས་ཀྱི་ཕུང་པོ་མི་རྟག། སེམས་རྣམ་ཤེས་ཀྱི་ཕུང་པོ་མི་རྟག་པ། ཚོར་བ་བདེ་སྡུག་བཏང་སྙོམས་གསུམ་པོ་དེ་ཚོར་བའི་ཕུང་པོ་མི་རྟག་པ། འདུ་ཤེས་གཟུགས་སོགས་དྲུག་གི་ཤེས་པའི་པའི་འདུ་ཤེས་དེ་མི་རྟག་པ། ད་འདུ་ཤེས་དང་ཚོར་བ་གཉིས་མ་གཏོགས་པའི་རང་གི་རྒྱུད་སྐྱེས་པའི། དྲན་པ་དང་ཏིང་ངེ་འཛིན་དང་རིག་པ་དང། ཡིད་ལ་བྱེད་པ་སོགས་སེམས་བྱུང་ལྔ་བཅུ་ང་གཅིག་གི་གྲས་ལ་སེམས་བྱུང་ལྔ་བཅུ་ཐམ་པ་དེ། འདུ་བྱེད་ཀྱི་ཕུང་པོ། ཨ་ད་དེ་འདྲ་ཡིན་ཙང། འདུ་བྱེད་ཀྱི་ཕུང་པོ་འདི་མི་རྟག་པ་རེད། དང་དུ་ཡང་ནི། འདུ་བྱེད་གང་ག་ཕུང་པོ་ལྔས་བསྡུས་འདི་ཡོད་རེད་ཕུང་པོ་ལྔ་པོ་དེ་འདི་མི་རྟག་པ་རེད། ད་འོ་ན་མི་རྟག་པ་ཡིན་ན་སྒོམ་དགོས་ཡོད་ན། མི་རྟག་པ་སྐད་ཅིག་སྐད་ཅིག་མ་ཅིག་བྱས་པ་སྒོམ་དགོས་རེད་བས། སྐད་ཅིག་སྐད་ཅིག་མ་ཅིག་བྱས་པ་དེ་ཕྲ་བའི་མི་རྟག་པ་རེད། རྟོགས་རོགས་བྱས་ན་ཡག་པོ་རེད། རྟོགས་ཁག་པོ་རེད། མི་རྟག་སྟེ་བྱས་པའི་ཕྱིར་ཟེར་བྱས་པ་ཡིན་པའི་རྒྱུ་མཚན་གྱིས་མི་རྟག་པ་བསྒྲུབ་ཡ་དེ་རེད།

ནམ་ཞིག་གཅིག་ལ་འཛམ་བུ་གླིང་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་ཡང་མལ་ལེ་རེར་འགྲོ་བ་རེད། ད་དེ་ཚོ་གང་ག་ལོ་བས་དེ་འདྲའི་ཟས་རགས་པའི་མི་རྟག་པ་འདི་བསྒོམས་ནས་ད་མི་རྟག་པ་ཡིན་ཙང་ད་ཤི་རྒྱུ་དེ་དྲན་པོ་འདུག་ཤི་ན་ག་རེ་སྐྱེ་བ་འདུག་ད་དུས་ད་སྲོག་བཅད་རྐུ་མ་བརྐུས། སྐྱག་རྫུན་བཤད། མང་པོ་བྱས་ཡོད་རེད། གྲངས་ཀ་ཡང་ཡོད་མ་རེད་མང་པོ་ཞིག་བྱས་ཚར་རེད། སྡིག་པ་ལ་བལྟས་ན་དམྱལ་བ་ངན་སོང་དུ་འགྲོ་དགོས་རེད་སྡིག་པ་ཅིག་གིས་ངན་སོང་དུ་འཕེན་གྱི་རེད་ད་སྡིག་པ་མང་པོ་བྱས་ཡོད།

དཀོན་མཆོག་གསུམ་ནང་ནས་སྟོན་པ་སངས་རྒྱས་དག་པ་འདི་སྐྱབས་ཡང་དག་པ་ཡིན་པ། ད་ཁོ་ལ་རྒྱུ་མཚན་བཞི་ཡོད་རེད། རྒྱུ་མཚན་བཞི་ཡོད་སྐོར་ནི་ད་དངོས་གནས་དྲང་གནས་ཀྱང་བསླུ་བ་མེད་པ་ཅིག་འདུག་བསམ་པའི་ངེས་པ་རྙེད་ནས་གཏེར་རྙེད་པ་འདྲ་དགའ་བ་དག་ལྟ་བུ་ཡང་ང་དང་ང་འཇིགས་པ་དེ་ག་འགྲོ་གཅིག་གིས་གཅིག་ལ་སླད་ཞག་ད་རིང་སྐྱབས་གཅིག་རྙེད་སོང་ཟེར་སྙིང་ཐག་པ་ནས་དེ་ལ་བློས་བཀལ་ནས། སྐྱབས་འགྲོ་དེ་ལ་བས་དཀའ་ངལ་མེད་པ་ཅིག་ཡོད་ཨང་བསམ་པའི་གླིང་ཆེན་སྐྱབས་འགྲོ་བྱེད་ཐུབ་པ་ཅིག་ཡོང་གི་ཡོད་རེད་དེ་བྱུང་ན་སྐྱབས་འགྲོ་དངོས་གནས་དེ་བྱུང་བ་རེད།

ད་ནི་འཁོར་བའི་བདེ་བ་དེ་ཁོ་ན་ནམ་ཞིག་གཅིག་ལ་དམྱལ་བ་རུ་མ་འགྲོ་ཐབས་མེད་པ་ཡིན་ཙང། འཁོར་བའི་སྡུག་བསྔལ་ལས་ངེས་པར་འབྱུང་ངེས་འབྱུང་སྐྱེ་གི་རེད། འཁོར་བ་ལས་ཐར་འདོད་སྐྱེ་གི་རེད། འཁོར་བ་ལས་ཐར་དགོས་འདུག་ཐོག་འཁོར་བ་འདི་ན་བསྡད་ན་ནམ་ཞིག་གཅིག་ལ་གར་བྱས་ནས་ངན་སོང་དུ་འགྲོ་གི་རེད། མ་འགྲོ་བར་ཐབས་ཡོད་མ་རེད། ད་བར་རེ་ཞིག་མི་ལུས་ལེན་གྱི་ཡོད་པའི་དབང་དུ་བཏང་ན། མི་ལུས་གཅིག་ལེན་གཉིས་ལེན་གསུམ་ལེན། ཨ་ནི་སྡིག་པ་ཞིག་བསགས་ཀྱི་རེད། ཨ་ནི་དམྱལ་བ་ལ་མཆོངས་འགྲོ་གི་རེད། དེ་འདྲ་ཡིན་བསམ་སྟེ་ཏན་ཏན་མི་འདུག་ད་ལྟ་གོང་ནས་བབས་པའི་ཁོ་བ་ལས་སྤྲུལ་བ་གཅིག་དང་ངན་སོང་དུ་འགྲོ་མུག་བ་གཅིག་འུག་ན་ཁོ་བ་ལས་ཅི་མུག་བ་གཅིག་འུག་འདུག་བསམ་ན་ཁོ་བའི་སྡུག་བསྔལ་དུ་བསམ་བློ་གཏོང་ནས་ཁོ་བ་ལས་ངེས་པར་འཇུག་པའི་མིག་འབྱུང་དུ་ཅི་གསུངས་ན། ཨ་ནི་ཐར་འདོད་ཡོད་རེད་ཁོ་བ་ལས་ཐར་འདོད་གཅིག་འུག་རེད། ཉིན་མཚན་སྐོང་དུ་ཐར་པ། སྲིད་པའི་ཕུན་ཚོགས་ལ་ཡིད་མི་སྐྱེ་གཅིག་ཙམ་ཡང་མི་འཇིགས་ཤིང་ཉིན་མཚན་སྐོང་དུ་ཐར་པ་དོན་གཉེར་ལ་སྦྱོང་མེད་འདི་ཚིག་ངན་སྨྱོ་སྐྱིད་པ་ལ་སི་ཏག་ངན་སྨྱོ་བ་ཟེར་མ་དཀྱུས་མ་མ་ཡིན་པ་ཅི་ཡང་དེ་དུས་རེད། དེ་སྐྱེས་སོང་ན་ཨ་ནི་འཁོར་བ་ལས་ཐར་འདོད་གཅིག་ཡོང་དུས། དཔེ་རང་གཅིག་པུ་ཐར་བསམ་པ་ཡང་ཡོད་མ་རེད། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་བསམ་པ་ཡང་ཡོད་མ་རེད། གང་ལྟར་འཁོར་བ་དེ་ལས་ཐར་བ་གཅིག་དགོས་འདུག་བསམ་པ་རེད་མ་གཏོགས་ཞི་བདེ། ཐེག་དམན་གྱི་ལམ་ཡང་ཡོད་མ་རེད་ད་ལྟ། ད་དེའི་ངང་ནས། དཔེ། ད་འཁོར་བའི་སྡུག་བསྔལ་མཐའ་དག་སྤངས་པའི་ཐར་པའི་མཆོག་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་གཅིག་ང་རང་ཚོས་དྲན་བཞིན་གྱི་རེད། དྲན་ཡག་དེ་ག་རེད་ཟེར་ན། ཐོག་མར། དཔེ། འཆི་བ་མི་རྟག་པ་སྒོམ་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་བསམ་པ་དེ་ཡོད་རེད་ང་ཚོ་ལ། ཡོད་རེད། དཔེར་ན་སྐུ་འདྲ་བཞེངས་མཁན་གྱི། དང་པོ། བྲིས་སྐུ་ཡིན་ན་ཨ་ནི་ཐིག་ཡི་ལུང་གི་སྟབས། ཐི་ཨ་ཏྲ་བ་ཏྲ་གྱི་སྟབས། གཟའ་བཟོ་ཡོད་མ་རེད། དེ་དུས་བསམ་བློ་དེ་ལ་ཡི་སངས་རྒྱས་འདི་འདྲ་ཇི་བཞིན་སྐུ་འདི་འདྲ་ཕྱག་རྒྱ་འདི་འདྲ་ཡོད་པ་ཇི་བཞིན་སེམས་ལ་དྲན་ཚར་རེད། ད་དེ་ནས་གཅིག་བྲིས་གཉིས་བྲིས་བཟོ་ཡག་རུ་ཡག་རུ་ཡག་རུ་གཏོང། དེ་ནས་ཚོན་བྱུག། ཚོན་དེ་བྱུགས་ནས། ཚོན་ཁ་མ་འགྲིག་གི་བར་དེ་ལ། ཅིག། ག་གེའི་བཟོ་ལྟ་ཡ་མ་དང། ད་ག་ཚིག་ཕྱིར། ཚོན་ཁ་འགྲིག་སོང་བཅས་བརྒྱད། མདངས་ལྟ། རྩུབ་པའི་དངོས་གནས་དྲང་གནས་རེད་ཡིན་ངོ། ད་ག་ནང་བཞིན་ང་རང་ཚོ་ཐོག་མ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་བསམ་བསམ་བློ་བཏང་ཚར། དེ་ཚོ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་བ་རེད་དེ་བྱང་ཆུབ་སེམས་སྐྱེ་དགོས་ཡ་རེད་ད་ལྟ་སངས་རྒྱས་གོ་འཕང་ཐོབ་འདོད་ཡོད་པ་རེད། ཐོབ་འདོད་ཡོད་པའི་སྒང་ལ་ད་ལྟ་ངེས་འབྱུང་སྐྱེ་འོང་དུས་ད་འཁོར་བ་ལས་ངེས་པར་འབྱུང་འཁོར་བའི་སྡུག་བསྔལ་ལས་གྲོལ་བའི་སངས་རྒྱས་གྲོལ་བའི་ཐར་པའི་མཆོག་སངས་རྒྱས་གོ་འཕང་ཐོབ་དགོས་བསམ་པ་ཐོག་མ་ནས་ཡོད་པ་དེ་དང་མཚུངས་པ་ཡིན། ཨ་ནི་གོ་བ་ངེས་འབྱུང་སྐྱེས་ཚར་སོང་དེ་ནས་བཟོ་ལྟ་བཟོ་ནས་ཡར་མ་སེམས་ཅན་གྱི་སྡུག་བསྔལ་བསམ་བློ་བཏང་མ་སེམས་ཅན་གྱི་བཀའ་དྲིན་བསམ་བློ་བཏང་མ་སེམས་ཅན་བཀའ་དྲིན་ཆེ་བ་ཡིན་ཙང་དྲིན་གཟོ་གི་བསམ་བློ་བཏང་དེ་ལ་དམིགས་པའི་སྙིང་རྗེ་སྒོམ། སྙིང་རྗེ་སྐྱེས་ལ་བརྟེན་ནས་བྱམས་པ་སྒོམ། བྱམས་སྙིང་རྗེ་གཉིས་ཀྱིས་དྲངས་པའི་ལྷག་བསམ་སྒོམ།

སྐད་ཅིག་སྐད་ཅིག་ལ་སངས་རྒྱས་ཀྱི་ལམ་སངས་རྒྱས་ལ་བཀོད། དེ་འདྲ་བྱེད་པའི་རྒྱ་ཆེན་པོ་མཛད་ཐུབ་ཀྱི་ཡོད་རེད། དེ་འདྲ་ཡིན་ཙང་སངས་རྒྱས་ཀྱི་གོ་འཕང་ཐོབ་པ་དོན་དུ་གཉེར་ད་དེ་དགོས་ཀྱི་འདུག་བསམ་སེམས་ཅན་གྱི་དོན་དུ་སངས་རྒྱས་གོ་འཕང་ཐོབ་དགོས་འདུག་བསམ་སེམས་ཅན་སངས་རྒྱས་ཀྱི་ས་ལ་བཀོད་སྡུག་བསྔལ་རྩ་ནས་མེད་པ་ཅིག་བཟོ་དགོས་བསམ་སྟེ་གཞན་དོན་དོན་དུ་གཉེར་བ་རེད། ད་གཞན་དོན་དེ་རང་གིས་བསྒྲུབ་མ་ཐུབ་པ་ཡིན་ཙང་དེ་བསྒྲུབ་ཡག་གི་ཐབས་དེ་ལ་ནས་རང་གིས་སངས་རྒྱས་ཐོབ་དགོས་ཀྱི་འདུག་བསམ་སྟེ་བྱང་ཆུབ་དོན་གཉེར་རེད། གཞན་གྱི་དོན་དུ་བྱང་ཆུབ་དོན་དུ་གཉེར་བའི་བློ་དེ་སྐྱེ་འོང་དུས་ཁོ་དང་མཚུངས་པར་ལྡན་པའི་སེམས་དེ་ཐེག་ཆེན་སེམས་བསྐྱེད་རེད་བྱང་ཆུབ་སེམས་དེ་རེད། ད་ཁྱེད་རང་མཁྱེན་བྱུང་བ་མ་གཞི་ཞིང་མི་རུ་བ་དེ་དེ་འདྲ་རེད། འདུན་པ་སྐྱེ་འོང་དུས་སྔོན་ལ་གཞན་དོན་འདུན་པ་སྐྱེ་དགོས་རེད། གཞན་ལ་འབད་མི་སྙིང་རྗེ་དང་ལྷག་བསམ་ཆེ་དག་སྐྱེས་ནས་སེམས་ཅན་ལ་སྙིང་རྗེ་གིས་དཔེ་ཤས་མི་བཟོད་པའི་སྙིང་རྗེ་སྐྱེས་ནས་དེ་ནས་དཔེ་གང་དྲག་གིས་ཡིན་ན་སེམས་ཅན་འདི་ན་བའི་སྡུག་བསྔལ་ཅི་ཡང་མེད་པ་ཅིག་ལ་བཀོད་དགོས་འདུག་བསམ། ཨ་ནི་ལྷག་བསམ་གྱིས་དཔེ་སེམས་ཅན་གི་སྔོན་ནོ་དུ་གུམ་ནོ་ང་རེ་བྱེད་དང་བསམ་ཐག་གཅོད་ནས་དེའི་བར་དུ་གཞན་དོན་ཁོ་རང་ལ་དམིགས་བསྡད་པ་རེད། ལྷག་བསམ་སྐྱེས་ཚར་དུས་ད་གཞན་དོན་བྱེད་དགོས་རེད་དེ་རང་གིས་མ་འཇོན་པ་ཡིན་ཙང་སུས་འཇོན་གི་འདུག་བཙལ་བར་འགྲོ་དུས་སངས་རྒྱས་ཁོ་རང་རེད་ད་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་འདུག་བསམ་གཞི་ནས་བྱང་ཆུབ་ལ་དམིགས་རང་གི་ཐོབ་བྱ་བྱང་ཆུབ་ལ་དམིགས་པ་རེད། བྱས་ཙང་སྔོན་ལ་གཞན་དོན་ལ་དམིགས། མཇུག་ལ་བྱང་ཆུབ་ལ་དམིགས། ད་འོ་ན་སྒྲུབ་ཡོང་དུས་ག་འདྲ་སྒྲུབ་དགོས་ཟེར་དེ་ནི་སང་སོ་སོས་ཆོས་བྱེད་དཀའ་ལས་རྒྱབ།

དེ་འདྲ་ཡིན་ཟེར་བ་རེད། ད་ཡིན་ན་སེམས་བསྐྱེད་སྤྱི་ཁོག་ཏུ་བཤད་དགོས་བྱུང་ན་མཐའ་ཡས་པ་འདྲ་བོ་ཡོད་རེད་བྱུང་ན་ཡག་པོ་བྱས་ན། ང་ཚོ་ཉི་མ་རིང་པོ་ཡིན་དུས་ཏོག་ཏོག་བཤད་གི་ནི་ཁྱོད་ཚོ་འདི་བ་དེ་ངས་ཚུར་ལྟ་ཏོག་ཏོག་ཡོང་གི་རེད་པ་དེ་དགེ་བཤེས་མང་པོ་འདུག་བ་དེ། དགེ་བཤེས་བླ་མ་ཡག་པོ་འདུག་བ། ཏོག་ཏོག་སྐད་ཆ་དྲིས་ན་ཡག་པོ་ཡོད་རེད། ད་ཐེག་པ་ཆེན་པོའི་སེམས་བསྐྱེད་དེ་ག་འདྲ་རེད་བ་སྐྱེ་དགོས་ན། ཨ་ནི། རྒྱུ་འབྲས་མན་ངག་བདུན་ལ་བརྟེན་ནས་སྐྱེ་ལུགས། རྒྱུ་བཞི་ལ་བརྟེན་ནས་སྐྱེ་ལུགས། སྟོབས་བཞི་ལ་བརྟེན་ནས་སྐྱེ་ལུགས།

ངེས་འབྱུང་གི་བསམ་པ་དཀྱུས་མ་མ་ཡིན་པ་གཅིག་དུས་ཐེག་དམན་གྱི་སེམས་བསྐྱེད་གཅིག་པུ་མ་རེད་ང་ཚོ་སངས་རྒྱས་འདོད་པ་ཡོད་པ་རེད། ཧོ་དེ་ཡི་སྐད་མཚམས་དེ་ལ་ལམ་སྣ་ཟིན་ཡིན་ཟེར་བ་རེད་ཐེག་པ་ཆེན་པོའི་ལམ་སྣ་ཟིན་པ་རེད། ལམ་གྱི་སྣེ་དེ་ཟིན་པ་རེད། ལམ་སྣ་ཟིན་ཡོང་དུས་ཨ་ནི་དེ་ག་དེ་གའི་མུས་སྒོམ་གྱི་ཡིན་ན་ཨ་ནི་དེ་ག་རང་གིས་ཡར་ཡར་ཡར་སླེབས་ཐུབ་ཀྱི་ཡོད་རེད། ལམ་སྣ་ཟིན་པ་དང་ལམ་ལ་ཞུགས་པ་གཉིས་ཁག་ཁག་རེད། དེ་འདྲ་གི་ཁྱད་པར་དེ་ས་ལམ་ནང་ལ་གསལ་པོ་ཞེ་དྲག་ཡོད་པ་མ་རེད། དེ་ཚོ་ལམ་རིམ་ནང་ལ་པས་གཅིག་དང་གཉིས་ཁར་ཁ་དཀྲུགས་ཞེ་དྲག་རང་གསལ་པོ་ཡོད་རྒྱུ་མ་རེད། ད་མའི་གཞུང་ཆེན་པོ་དེ་འདྲ་དང་བླ་མའི་མན་ངག་ལ་བརྟེན་དགོས་ཡ་གཅིག་རེད་ད་འདུག་ཟེར་རེད་ད་ངས་མང་པོ་བཤད་གི་མེད་ང་ཚོ་དུས་ཚོད་ཞེ་དྲག་ཡོད་མ་རེད། དུས་ཚོད་མེད་ཡ་ག་རེ་རེད་ཟེར་ན། ཡང་སང་ཞོགས་སྔ་པོ་ལངས་འདི་བར་འགྲོ་དགོས་ཀྱི་ཡོད་རེད། ཨ་ནི་དུས་ཚོད་གཅིག་ལ་གཅིག་མགོ་སྐོར་གཏོང་གི་བསྡད་ཡོད་མ་རེད་ད་སྒོམ་རྒྱབ་རྒྱུ་ལྟེ་བ་དེ་བཤད་དགོས་ཀྱི་ཡོད་རེད་བ། ཨ་ལས་སྒོམ་རྒྱབ་ན་རྒྱག་རིན་ཆོག་པ་རེད། མི་རྟག་སྡུག་བསྔལ་སྟོང་བ་བདག་མེད་སུ་སྒོམ་དགོས་རེད། ཨ་ནི་ངེས་འབྱུང་གི་བསམ་པ་བསྐྱར་འགྲོ། ཨ་ནི་འཁོར་བའི་སྡུག་བསྔལ་ངས་གང་ག་སྒོམ། སེམས་བསྐྱེད་ཞེས་སྒོམ་རྒྱུ་བསྡད་སོང་བ་རེད། ད་དེ་འདྲ་གཅིག་རེད་ད། སེམས་བསྐྱེད་དེ་བསྒོམས་ཚར་སོང་ན་སེམས་བསྐྱེད་ཀྱི།

མདོ་དང་སྔགས་གཉིས་ཡོད་ས་ནས་སྔགས་ཀྱི་ལམ་དེ་མྱུར་བ་ཡོད། སྔགས་དེ་ལ་རྒྱུད་སྡེ་བཞི་ཡོད་རེད། རྒྱུད་སྡེ་བཞི་ཡི་ནང་ནས་བླ་མེད་དེ་དཔེ་མགྱོགས་པོ་ཡོད་རེད། བླ་མེད་ཀྱི་ལམ་ལ་བརྟེན་ནས་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་སངས་རྒྱས་ཐོབ་ཡ་ཡོད་རེད། ཨང་དག་ནང་བཞིན། བླ་མེད་ཀྱི་ལམ་དེ་ལ་ཕ་རྒྱུད་མ་རྒྱུད་གཉིས་ཡོད་རེད། དེ་བས་ནང་ནས་ཀྱང་མ་རྒྱུད་དེ་དཔེ་ཟབ་པ་འདྲ་བོ་ཅིག་བརྩི་གི་ཡོད་རེད། ད་མ་རྒྱུད་ལ་ཕ་རྒྱུད་ཕ་རྒྱུད་ལ་མ་རྒྱུད་སྒོམ་པའི་སྐོར་དུ་ཉང་དུས་རེད་མ་གཏོགས། ཕ་རྒྱུད་ཀྱི་མན་ངག་སྒྱུ་ལུས་གཡུག་བཞག་ནས་སྒོམ་ས་ཡོད་མ་རེད། ཕ་རྒྱུད་ལ་ཀེར་སློབ་མཁན་ཡིན་ན་མ་རྒྱུད་ཀྱི་མན་ངག་འོད་གསལ་གཡུག་ནས་སློབ་ས་ཡོད་པ་མ་རེད། གསང་བདེ་འཇིགས་གསུམ་ཡ་མ་བྲལ་སྒོམ་དགོས་ཟེར་ཡ་དེ། འདོན་པ་གང་ག་ལོ་རིང་མོའི་རིང་མོའི་འདོན་བསྡད་དགོས་མ་རེད། ང་ད་དེ་འདྲའི་རེད། དེ་འདྲའི་ཡིན་ཙང་ད། ལས་ཆོས་ཟབ་ཤོས་འདྲ་བོ་དེ་འཁོར་ལོ་བདེ་མཆོག་དེ། མ་རྒྱུད།

ཏེ་ལོ་པའི་སློབ་མ་རེད་ད་གྲུབ་ཆེན་གཅིག་རེད་བ། ནཱ་རོ་ཏ་པ་མཁས་པ་པཎྜི་ཏ་ཆེན་པོ་བྱང་སྒོ་སྲུང་བའི་མཁས་པ། ནཱ་ལེནྡྲ་གི་བྱང་སྒོ་སྲུང་བའི་མཁས་པ་རེད། ནཱ་ལེནྡྲ་གི་བྱང་སྒོ་དེ་རྒྱ་ལམ་འཁེལ་གྱི་ཡོད་རེད་མུ་སྟེགས་པ་གང་ག་དེ་ནས་སླེབས་འོང་གི་རེད། བྱང་སྒོ་སྲུང་བའི་མཁས་པ་དེ་གིས་མུ་སྟེགས་པ་སུ་སླེབས་འོང་ན་སྐད་ཆ་དྲིས་ནས་རྩོད་པ་བྱས་ཚར་བཅད་ནས་མ་གཏོགས་མུ་སྟེགས་པའི་ལྟ་བ་ཡོད་ཡོད་པ་གླིང་ནང་གཏོང་གི་མ་རེད། དེ་ཚེ་འཛག་གག་པའི་བཏུད་འཐུང་གིས་བྱུགས། ཁོང་བྱང་སྒོ་སྲུང་གི་རེད། ཨེ་ཉི་མ་ཅིག་ཁོང་གིས་དགོངས་པ་བཞེས་ཡང་ད་ངས་བྱང་སྒོ་སྲུང་བའི་པཎྜི་ཏ་རྩོད་པ་བྱས། མཁས་པའི་ནང་ནས་མཁས་པ་དྲག་ཤོས་དེ་ང་ཡིན་པའི་ཁུལ་རེད་དེ་སེམས་དེ་ལ་རྩ་བ་ཉིད་ནས་དབང་མི་འདུག། བ་བཞོ་བའི་འོ་མ་འཐེན་པའི་རིང་ཙམ་ཅིག་ལ་སེམས་དེ་གནས་གི་མི་འདུག་མཆོང་འགྲོ་བསྡད་ཀྱི་འདུག་ད་སེམས་དེ་ཅིག་བཏུལ་དགོས་འདུག་སེམས་བཏུལ་བའི་གདམས་པ་ཅིག་འཚོལ་དགོས་བསམས་འཁོར་ལོ་བདེ་མཆོག་གི་རྩ་རྒྱུད་དེ་བསྣམས་ནས། ཡར་རི་ལ་ཡར་ཕེབས་ནས་ཤིང་ནགས་ཅིག་གསེང་ནས་ཡར་ཕེབས། ཨ་རི་ལ་རྩ་རྒྱུད་ཀློག་བཞུགས་པ་རེད། ཁོང་པཎྜི་ཏ་ཡིན་ཙང་རྩ་རྒྱུད་གང་ག་མཁྱེན་གི་རེད་བ། རྩ་རྒྱུད་ཀྱི་འགྲེལ་པ་ཀློག་བཞུགས་པ་རེད། རྩ་རྒྱུད་ཀློག་བཞུགས་ཙང་ཨ་ནི་པ་རུ་ཁྱི་ལ་གྲིབ་ནག་ནག་ཡོར་ཡོར་བྱུང་བ་རེད། ཨ་ནི་སུ་འདུག་ལྟ་དུས་ཨ་མ་རྒན་གོག་སྡུག་ཅག་སྐྱུག་བྲོ་ལྟ་སྙིང་མི་འདོད་པ་ཞིག་ཡོང་ནས། མི་སྡུག་པའི་སེམས་སྐྱུག་བྲོ་བ་ཡང་བྱུང་བ་རེད། ཨ་ནི་དེ་གིས་ཁྱོད་ག་རེ་བྱེད་གི་ཡོད་ཅེས་པ་རེད།

ཁྱོད་དོན་ཤེས་པ་ལ་ང་མི་དགའ་བ་དེ་མེད་དེ་ཁྱོད་དོན་ཤེས་ཀྱི་མི་འདུག་བ། ཁྱོད་སྐྱག་རྫུན་བཤད་པར་དོན་རྩ་ནས་ཤེས་མི་འདུག་བ་བྱས་ཙང་ང་ངུས་པ་ཡིན་བྱས་པ་རེད། ད་དེ་དོན་ཤེས་མཁན་སུ་ཡོད་བ་རེད། ངའི་མིང་པོ་ཡོད་བ་རེད། ཁྱོད་ཀྱི་མིང་པོ་སུ་ཟེར་མཁན་འདི་རེད། མིང་པོ་ཏི་ལོ་པ་རེད། ག་པར་ཡོད་བ་རེད་བྱང་ཆུབ་ཤིང་ནགས་ཤིང་ས་ཆ་དེ་ཐེན་དེ་ཡོད་བ་རེད།

ཨ་ན་ལམ་ཁ་ལ་མི་དང་ཐུག་དུས་ནི་ལ་མ་ནི་མི་དྲང་པོ་མི་དྲང་པོ་རང་རེད་མི་མི་འབད་ཅིག་མ་འདྲ་ཟེར་མ་རེད་ཟེར་ཐུག་དུས་ཏི་ལོ་པ་ཡིན་པས་ཏི་ལོ་པ་ཡིན་པས་སུ་གང་ག་ལེ་ཡང་ཨ་ནི་མའི་ཤ་སྟག་ཐུག་ཏི་ལོ་པ་རྩ་ནས་མ་རྙེད། ཨ་འདི་འདྲའི་འདི་འདྲའི་བྱས་ནས་ཏི་ལོ་པ་དང་ཐུག་བ་དེང་སང་ཏི་ལོ་ཏི་ལོ་བྲག་ཕུག་ཟེར་འདུག་བ་འདི་དེ་བ་ཡིན་པ་མེད་འགྲོ་མ་གཞི་ཏི་ལོ་པ་བྱུང་ས་དེ་ག་ཡིན་མ་འདྲ། ཨ་ནི་ཏི་ལོ་པ་ཐུག་རྒྱུ་མ་བྱུང་བ་རེད།

གཡོག་གཡོག་ཡོགས། ཨ་ནི། མི་སྐྲག་དང་ཚ་རེ་ཚུ། ན་བ་མེད་པར་གྱུར་ཅིག་ཚ་བ་མེད་པར་གྱུར་ཅིག། ཕུ་རེ་རེ་བརྒྱབ་མར་གློད་གཏོང་ཆུ་ནང་མར་འགྲོ་གི་ཡོག་རེད་གསོན་པོ་རེད་དགའ་སྐལ་ཅང་ཡོག་མ་རེད། ཨའོ་འདི་ལ་ཡ་མཚན་ཆེན་པོ་ཅིག་འདུག་བསམ། ཅིག་མིན་འགྲོ་བསམ་ཏི་ལོ་པ་མིན་འགྲོ་བསམ་དྲན་པ་རེད། ཡིན་ཡིན་ཡིན་བྱས་པ་རེད། ཡང་སྤྱོད་པ་ངན་པ་བྱས་བསྡད་དུས་ཡིན་གྱི་མ་རེད་བསམ་དྲན་ན་མིན་མིན་མིན་ཟེར་གི་ཡོག་རེད་སྐད་ཆ་འདྲི་གི་མ་རེད་སེམས་ལ་དྲན་པ་ལ་ལན་བཏབ་གི་ཡོག་རེད།

རྒྱ་གར་ལ་ཚར་གཉིས་སློང་པའི་ལུགས་སྲོལ་ཡོད་མ་རེད། སྤྲད་ཀྱི་ཡོད། མ་སྤྲད་ཙང་བླ་མ་མཉེས་ན་གང་བྱས་ན་བྱས་བསམ་མི་ཡི་སྔོ་ཚོད་བསྐོལ་སའི་ཟངས་ཡིན་མིན་དྲག་ཆས་སྣོད་བྱས་ཏེ་འཁྱེར་ཡོང་གི་རེད། ད་སྔོ་ཚོད་འཐུང་གི་མི་མང་པོ་དེ་བྱས་རོགས་ཆགས་གློད་ནས་ཟངས་མ་སྤྲད་པ་ཁོས་ཨུ་ཚུགས་ཀྱིས་རྩ་ནས་མ་གློད་པ་བྱས་ནས་འཐེན་རེས་བྱས། མི་མང་པོ་དེ་གིས་བླ་མ་སྨྱོན་པ་ཁྱོད་སྔོ་ཚོད་འཁྱེར་དགོས་ན་འཁྱེར་ཟངས་བཞག་རོགས་གྱིས་ཟེར། ཨ་ནི་ཤིང་ལོ་ཆེན་པོ་གང་ལ་བཏོན་ནས་རྡུང་འོས་ཏེ་ཤ་རྡུང་ཚར་རེ་བཏོན་ནས་ག་ཚོད་རྡུང་བསྡད་ན་གློད་ཀྱི་ཡོད་མ་རེད་མི་ཨ་ནི་སྔོ་ཚོད་ངུ། དགའ་རོགས་འཁྱེར་སྔོ་ཚོད་བླ་མ་འདི་བླ་མས་མཆོད་མ་རེད་ཡང། མ་མཆོད་ནས་ད་གི་ཏིག་གི་འདྲིས་པ་ད་བླ་མའི་དོན་དག་སྡུག་རུས་བྱས་པ་རེད་ཨ་ཁ་བསམ་པ་བྱུང་ཡོད་བྱུང་བ་རེད། ཧོ་དེ་འདྲའི་སྒྲུབ་བྱེད་བུ་ཉི་མ་ཞིག་ལ། རྒྱལ་པོའི་བློན་པོ་གི་མནའ་མ་ལེན་གི་ཡོད་མེད་འགྲོ་བྱེད་བྱས་ནས། དེ་ཉི་གོ་བླ་མའི་གསུང་གི་བྱོན་པ་ད་རིང་མནའ་མ་ཅིག་ལེན་གི་ཡོད་རེད་དེ། ནུ་མ་བཙིར་ཐུབ་མཁན་ཞིག་བྱུང་ན། ངས་དེ་ལ་ཆོས་ཅིག་བཤད་ཆོག་པ་འདུག་བ་ཨ་སུ་བར། བག་འཇོ་ལན་འགྲོ་བྲམ་ཟེ་ཞིག་ཡིན་པའི་ཁུལ་བྱས་མགོ་ལ་མེ་ཏོག་དཀྲིས་པ་ལག་པར་མེ་ཏོག་ཅིག་འཁྱེར། གཞན། ལམ་ཁ་ལ་དེ་གོ་ས་ཡོད་མ་རོག་བྲམ་ཟེ་ཟེར་མཁན་རྩ་ཆེན་པོ་བྱས་ཁོ་ཚོས་སྒུག་བསྡད། ཨ་མནའ་མ་འཁྲིད་ཡོང་མི་འཇིགས་བོད་ཀྱི་སོང་ཙང། མི་ཚོ་བང་བསྒྲིགས་པ་ཞེ་དྲག་གྲ་སྒྲིག་བྱས་ཡོང་གི་ཡོད་རེད། ཨ་ཁོས་མེ་ཏོག་དེ་འཁྱེར་བྱས་ཏེ། ཨ་མོ།

ཆུ་ཅིག་ཁ་ལ་ཕེབས་མ་ཐུབ་པ་ཅིག་བླ་མ་གི་ཞལ་བར་མ་ཉན་ཧ་ཞེས་ད་བྱུང་མ་ཐུག་ཚར་ནས། ཨ་ཁོས་ལམ་སེང་མ་གོ་བ་གོ་ནས་བླ་མ་ཟམ་པ་བྱས་པ་རེད། ཨ་ཁོའི་སྒལ་པ་ལ་ཕེབས་ཚར་དུས་མར་རྡོག་རྫིས་བཏང་ནས་ཆུའི་ནང་གྲོད་ཁོག་མར་བཅུག་ནས། གྲོད་ཁོག་ནང་ལོགས་ལྕགས་ཀྱི་མཆུ་ཏོ་བྱས་པའི་འབུ་ཅིག་འཕྲོ་དེ་འདྲས་གྲོད་ཁོག་པད་རྩི་རིས་སུ་ཨི་ཁུང་ལྟར་དེ་འདྲས་ཕུག་པ་རེད། ཨ་ཕར་ཕེབས་ཚར་ནས་ཡང་མི་སྣང་མེད་པ་ཅིག་ཚང་མས་ཅི་ཟེར་གྲགས་ཡོང་གི་རེད། ཨ་བླ་མས་ཤིང་སྒྲུག་ཉི་མ་གཅིག་ལ།

རུས་པ་དཀར་སང་སང་ལ་གྱུར་ནས། ད་ནི་མེ་དེ་མ་ཤི་བར་དུ་གཡུག་བཞག་པ་རེད། མེ་ཤི་འོང་དུས་བླ་མས་སེ་གོལ་གྱིས་ད་ཡར་ལངས་བཞག་པ་རེད། ཡ་ཧེ། ཨ་ད་དེ་འདྲའི་གི་དཀའ་ལས་མང་པོ་རྒྱབ་ནས་ཡ། ཨ་མཐའ་མ་མཐའ་མ་ཁོ་རང་གི། སྡིག་པ་དག་དེ་བཅོས་དག་པའི་ཉིན་དཀར་དེ། ཨ་བླ་མས་གསུང་བྱོན་ནས། ཁྱོད་ད་ལྟ་ཕན་ལ་བས་ངན་དཀའ། ཅི་ཟེར་ཁ་ལ་ཉན་ནས་དཀའ་ལས་དེ་ཙམ་རྒྱག་དགོས་ཡ་དེ་ཁྱོད་ལ་ག་རེ་རེ་བ་ཡོད་པ་ཨ་གསུངས་པ་རེད། ཨ་ང་ལ་སེམས་འདུལ་བའི་གདམས་པ་ཞིག་རེ་བ་ཡོད་ཟེར། ད་འོ་ན་ངས་དེ་བས་དྲི་སེམས་འདུལ་བའི་གདམས་པ་སྟེར་གོ། མཎྜལ་ཕུལ་ཤོག་གསུངས། ཕུལ་ཡ་ཡོག་མ་རེད། ཨ་མཎྜལ་འགྲོ་ཡ་ལ་གྲོང་པ་དེར་ཕར་ཅིག་འགྲོ་གི་ཡིན་ཟེར་ཆུ་སློང་འགྲོ་གི་ཡིན་བྱས་པ་རེད། ཨ་ཁྱོད་རང་གཅིན་པ་བཏང་འདག་བག་བརྫིས་ནས་ཡར་ཕུལ་ཤོག་གསུངས། ཨ་ཁོ་རང་གི་ཆབ་གསང་གིས་འདག་བག་ཙོག་ཙོག་ཅིག་བཟོས་ཏེ་མཎྜལ་ཕུལ་བ་རེད། འདག་བག་དེ་ཚུར་བླངས་ཁོ་རའི་གདོང་པར་ཅིག་བྱུགས་ཏེ།